གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མི་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནས་ཨ་རིའི་རྒྱལ་ས Washington DC རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་གཟའ་ཉི་མ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་མི་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས་འཛམ་གླིང་ནང་ཞི་བདེ་བསྐྲུན་རྒྱུ་ལ་འོས་འགན་ཡོད་ཅེས་བཀའ་བསྩལ་གནང་ཡོད་པའི་གནས་ཚུལ་གྱིས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ང་ཚོའི་གསར་འགོད་པས།

ང་ཚོ་འཛམ་གླིང་འདིའི་ནང་ཡོད་པའི་མི་རྣམས་མི་གཅིག་གྱུར་གྱི་འདུ་ཤེས་ལྡན་པའི་ཐོག་ནས་འཛམ་གླིང་ཞི་བདེ་དང་བྱམས་བརྩེ་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུ་ལ་ལས་འགན་ཡོད་སྐོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ལམ་སྟོན་བཀའ་སློབ་གནང་གདའ། དེའང་ས་གནས་ནས་ང་ཚོའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན། ད་རེས་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ནང་ཕྱི་ནང་དད་ལྡན་ཆོས་ཞུ་བ་རྣམས་ལ། དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་ཉིན་གཉིས་པའམ་ཐ་མ་བཀའ་དྲིན་ཆེ་གནང་མཛད་སྐབས་བཀའ་སློབ་གནང་བའི་ནང། ང་ཚོ་འཛམ་གླིང་འདིའི་ནང་ཡོད་པའི་མི་རྣམས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་གྱུར་ཡིན་དུས་ཕན་ཚུན་ཆགས་སྡང་ཕྱོགས་རིས་སྤངས་ཏེ་མི་གཅིག་གྱུར་གྱི་འདུ་ཤེས་དང་ལྡན་པའི་ཐོག་ནས་འཛམ་གླིང་ཞི་བདེ་དང་བྱམས་བརྩེ་དང་ལྡན་པའི་སྤྱི་ཚོགས་ཤིག་བསྐྲུན་རྒྱུ་ལ་ལས་འགན་ཡོད་སྐོར་བཀའ་སློབ་བསྩལ་གནང་མཛད་གདའ། ང་ཚོ་ཚང་མ་ལོག་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་གཅིག་གིས་གཅིག་གི་བརྩེ་བ་བྱས། ང་ཚོ་དང་ཁྱེད་ཚོ་ཟེར་ཡག་གི་ཆགས་སྡང་གི་སྐད་ཆ་དེ། ཕྱོགས་རིས་སྐད་ཆ་དེ་མི་དགོས་བྱས། དེ་འདྲ་ཞིག་གི་ཐོག་ནས་ཆོས་ཡོད་ན་རེད་མེད་ན་རེད་གང་ལྟར་འཛམ་བུ་གླིང་འདི་དངོས་གནས་དྲང་གནས་ཀྱི་ད་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་ཞི་བདེ། སེམས་ཀྱི་ཞི་བདེ་ཡོང་ཡག་ཅིག་གི་བྱམས་བརྩེ་ལྡན་པའི་འཛམ་བུ་གླིང་ཅིག་ཡོང་ཡག་དེ་ང་ཚོ་ཚང་མ་ལོག་གི་ལས་འགན་རེད། ད་རུང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བཀའ་སློབ་གནང་བ་ལ་ང་ཚོ་ཕལ་ཆེ་བ་སངས་རྒྱས་པའི་ཆོས་པ་ཞིག་ཡིན་དུས་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཅེས་སྨོན་ལམ་རྒྱག་སྐབས་སངས་རྒྱས་ཀྱིས་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱི་ཐོག་ནས་སྐྱོན་གྱི་རིགས་མཐའ་དག་སྤངས་ཏེ་ཤེས་བྱ་མཐའ་དག་ཁོངས་སུ་ཆུད་པ་ཡིན་དུས་ང་ཚོས་ཀྱང་དེ་ལྟར་བྱེད་ཐུབ་པ་ཞིག་བཀའ་གནང་གདའ། ང་རང་ཚོ་ཚང་མ་ལོག་གིས་སངས་རྒྱས་ལ་སྐྱབས་སུ་མཆིའོ་ལབ་དུས་ད་དོན་དག་འདི་བློ་ལ་ཤར་བ་བྱས་ནས། སོ་སོའི་བློ་ཡི་སྐྱོན་དེ་ཡི་དེ། གཉེན་པོ་སྐྱེས་པའི་སྟོབས་ཀྱིས་ག་ལེར་ལ་ཕར་སངས། སྐྱོན་དེ་ཡི་དེ་ཕར་སངས་ཡིན་དུས་ཙམ་ནས། ཤེས་བྱ་ཤེས་པ་ལ་རྣམ་དཔྱོད་ཀྱི་འཇུག་པ་ཕར་རྒྱས་ཡིན་དུས་ཙམ་ནས་སངས་རྒྱས་ཟེར་ཡག་དེ་ཡོང་གི་ཡོད་རེད། གཞན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་མུ་མཐུད་བཀའ་གནང་བའི་ནང། ང་ཚོས་གཞན་དོན་བྱང་ཆུབ་ཀྱི་སེམས་དང་ཆོས་ཐམས་ཅད་ངོ་བོ་ཉིད་ཀྱིས་མ་གྲུབ་པར་སྟོང་པ་ཉིད་ཀྱི་རང་བཞིན་དུ་བསྒོམ་པ་ཡིན་ན་སེམས་ལ་ཞི་བདེ་ཡོང་རྒྱུ་མ་ཚད་ལུས་པོའི་འཕྲོད་བསྟེན་དང་ཚེ་སྒྲུབ་ཀྱི་མཆོག་ཡིན་པ་གོང་ས་མཆོག་གི་ཐུགས་མྱོང་དང་འབྲེལ་ཆོས་ཞུ་བ་རྣམས་ཀྱང་དེ་ལྟར་དགོས་པའི་ལམ་སྟོན་བཀའ་སློབ་གནང་གདའ། འདི་ཚེས་སུམ་ཅུ་སོ་གཅིག་ཉིན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྗེ་བཙུན་འཇམ་པ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩོལ་གནང་མཛད་རྒྱུ་ཡིན་པ་རེད་གདའ། ཡང་ཉི་ཧོང་དུ་རྟེན་གཞི་བྱས་པའི་བོད་ཁང་གིས་བོད་རིགས་སློབ་ཕྲུག་རྣམས་ལ་བོད་དོན་སྐོར་ཟབ་སྦྱོང་ཞིག་གོ་སྒྲིག་གནང་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་ཁ་རྩང་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ཉི་ཧོང་དུ་རྟེན་གཞི་བྱས་པའི་བོད་ཁང་གིས་ཉི་ཧོང་གི་རྒྱལ་ས་ཏོག་ཀིའོ་ནང་སློབ་གཉེར་དང་ལས་ཀ་མཛད་བཞིན་པའི་བོད་རིགས་ན་གཞོན་རྣམས་ལ་བོད་ཀྱི་གནད་དོན་དང་འབྲེལ་བའི་ཟབ་སྦྱོང་ཞིག་གོ་སྒྲིག་གནང་ཡོད་པ་དང་ཟབ་སྦྱོང་དེའི་དམིགས་ཡུལ་ནི་བོད་རིགས་ན་གཞོན་ཁོང་རྣམས་ལ་བོད་ཀྱི་གནད་དོན་སྐོར་དྲན་གསོ་དང་ཤེས་ཡོན་སློབ་གསོ་སྤེལ་བ་དང་བོད་མིའི་སྒྲིག་འཛུགས་དང་བོད་ནང་གི་གནས་སྟངས་སྐོར་དུས་བསྟུན་ཁ་གསབ་གོ་རྟོགས་སྤེལ་བའི་ཆེད་དུ་ཡིན་པའི་གནས་ཚུལ་སྤེལ་གདའ། བོད་ཀྱི་སྐུ་ཚབ་དོན་གཅོད་འབུམ་རམས་པ་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་ཟབ་སྦྱོང་དེའི་ནང་མཉམ་ཞུགས་གནང་མི་རྣམས་ལ་དགའ་བསུ་ཞུས་པ་དང་འབྲེལ་ང་ཚོ་བཙན་བྱོལ་དུ་གནས་བཞིན་པའི་བོད་མི་རྣམས་བཙན་བྱོལ་དུ་གནས་དགོས་དོན་གང་ཡིན་དང་བོད་ནང་གནས་བཞིན་པའི་བོད་མི་རྣམས་རྒྱ་ནག་དམར་པོའི་གཞུང་གིས་དབང་འཛིན་དང་གདུག་རྩུབ་བྱེད་པའི་སྲིད་བྱུས་དུས་ད་ལྟ་ཡང་མུ་མཐུད་དེ་དཀའ་སྡུག་མྱོང་བཞིན་པའི་སྐོར་འགྲེལ་བརྗོད་གནང་གདའ། དེ་བཞིན་ཁོང་གིས་བོད་ཕྲུག་ཁོང་རྣམས་ནི་བོད་ཀྱི་གནད་དོན་སྐོར་ཁྱབ་བསྒྲགས་བྱེད་དགོས་པ་དང་ཉི་ཧོང་གི་མི་དམངས་ཀྱིས་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་ཐོབ་པར་བྱེད་དགོས་པའི་ལས་འགན་ཡོད་པས་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ཁྱེད་རྣམས་ཀྱི་འཕྲུལ་རིག་དང་ཉི་ཧོང་གི་སྐད་ཡིག་སོགས་ཀྱི་ཐོག་ལ་ཤེས་ཡོན་གྱི་གནས་ཚད་ཚད་དང་ལྡན་པ་ཞིག་ཡོད་པའི་ཐོག་ནས་ཁྱེད་རྣམས་ཀྱིས་ང་ཚོའི་ཕ་ཡུལ་བོད་ནང་གི་བོད་མི་རྣམས་ཀྱི་རང་དབང་དང་དྲང་བདེན་གྱི་འཐབ་རྩོད་ཀྱི་ཐོག་ལ་དོན་སྙིང་ལྡན་པའི་ཞབས་འདེགས་ཞུ་ཐུབ་པའི་རེ་བ་བྱེད་བཞིན་ཡོད་པ་གསུངས་གདའ། དེ་བཞིན་ཁོང་གིས་མུ་མཐུད་དེ་བོད་ཀྱི་རྒྱལ་རབས་དང་རིག་གཞུང་གི་དཔེ་ཀློག་བྱེད་པ་དང་རྒྱ་ནག་གཞུང་གིས་མི་སེར་སྤེལ་བའི་བོད་ཕྲུག་རྒྱ་ནག་གི་གཏན་སྡོད་སློབ་གྲྭ་ཁག་ཏུ་བཙན་དབང་གིས་བཅུག་པ་དང་རྒྱ་ནག་གི་རྒྱལ་གཅེས་ཆོས་གཅེས་ཀྱི་ཤེས་ཡོན་ཁྲིམས་ལུགས་སོགས་ཀྱི་སྐོར་འགྲེལ་བརྗོད་གནང་གདའ། དེ་ནས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་དཔེ་དེབ་བདུན་སྟོང་ལྷག་ཡོད་པའི་མགོན་པོའི་བོད་ཀྱི་དཔེ་མཛོད་ཁང་ཟེར་བ་ཞིག་བཞུགས་སྒར་དུ་གསར་འཛུགས་གནང་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་སྙན་ཐོ་གཏོང་བར་གསན་རོགས།

བོད་མི་ན་གཞོན་མགོན་པོ་དོན་གྲུབ་ལགས་ཀྱིས་འགན་འཁུར་བཞེས་ཏེ་ཁུལ་དེར་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་ཞེས་པ་ཞིག་གསར་འཛུགས་ཀྱིས་གཙོ་བོ་དུས་རབས་རིམ་བྱུང་གི་བོད་ཀྱི་ལོ་རྒྱུས་རྐྱང་པའི་དཔེ་ཆ་དང་དེའི་ཐོག་གཞན་སྐད་དམ་གཞན་མི་རིགས་སོགས་ཀྱི་བོད་དང་འབྲེལ་བའི་སྐོར་གྱི་ལོ་རྒྱུས་དཔེ་ཆ་དང་ཡིག་ཆ་སོགས་མཁོ་སྒྲུབ་གསོག་ཉར་གྱིས་དུས་རབས་དང་མཐུན་པར་ལྟ་ཀློག་དང་འཆད་ཉན་བྱེད་སའི་ཁོར་ཡུག་བསྐྲུན་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། ད་ལྟའི་ཆར་ལ་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་དེ་འབྱུང་འགྱུར་ལོ་བཅོ་ལྔ་ཉུང་མཐའ་ལ་གནས་ཡ་ཆེ། མི་མང་བ་ལོ་བཅོ་ལྔ་གཞུག་ལ་སྐབས་དེ་དུས་ཡང་དེ་ལས་ཅིག་གཞི་རྒྱ་ཆེ་བའི་ཀྱི་ལས་བྱེད་དེ་འདྲ་པས་དུས་ད་འདི་མགོན་པོའི་བོད་ཀྱི་ལོ་རྒྱུས་དཔེ་མཛོད་ཁང་དེ་སྐབས་དེ་ཀྱི་ལས་བྱེད་ཀྱི་ཡང་སྡེ་ཚན་ཁོངས་སུ་ཕར་བཅུག་ཡ་དེ་ཡིན་དུས་ཨ་ནི་དཔེ་མཛོད་ད་ལྟའི་ཆར་ལ་དངོས་གནས་ཡག་པོ་འདུག་གང་ཡིན་ཟེར་ན་ཆོས་ལོག་འདི་ལས་ནི་ད་ཕྱི་མི་རིགས་དཔེ་མང་པོ་རེད་རྒྱ་གར་ཡིན་པ་ཡིན་ན་རེད་ཕྱི་རྒྱལ་མི་ཁ་ཤས་ཉམས་ཞིབ་པ།
སྒེར་གཉེར་ལོ་རྒྱུས་དཔེ་མཛོད་ཁང་འདི་ནི་བཞུགས་སྒར་དགེ་ལྡན་ཆོས་གླིང་བཙུན་དགོན་དང་བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པའི་ཉེ་འཁྲིས་སུ་ཆགས་ཡོད་པ་དང་དཔེ་མཛོད་ཁང་དེའི་ནང་ད་ལྟའི་ཆར་དཔེ་དེབ་མི་འདྲ་བ་བདུན་སྟོང་བཞི་བརྒྱ་ལྷག་ཡོད་པ་མགོན་པོ་ལགས་ཀྱིས་ངོ་སྤྲོད་གནང་ཞིང་དབྱིན་སྐད་གཙོ་བོར་གྱུར་པའི་སྐད་ཡིག་མི་འདྲ་བ་ཉི་ཤུ་རྩ་གསུམ་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་རྣམ་དང་གསུང་རྩོམ་གྱི་ཕྱག་དཔེ་ཆིག་སྟོང་བརྒྱད་བརྒྱ་ལྷག་ཡོད་པ་དེ་དག་བཞུགས་སྒར་ཁུལ་གྱི་མི་མང་ཚང་མས་མཉམ་སྤྱོད་དང་གཡར་ཉོ་ཆོག་གི་འདུག།
དཔེ་མཛོད་ཀྱི་ཚོགས་མི་གིས་འགྲོ་སྟངས་སུ་འགྲོ་བྱས་ཡོད་ལ།

དེ་ཡང་ཁ་རྒྱུན་དུ་དཔེ་ཀློག་ནི་མི་རིགས་ཡར་ཐོན་གྱི་རྐྱེན་རྩ་ལྟ་བུ་ཡིན་ཟེར་བ་བཞིན། མི་རིགས་ཤིག་གི་འོད་སྟོང་ལྡན་པའི་མདུན་ལམ་དང་ཡང་འབྲེལ་བ་ཆེན་པོ་ཆགས་ཡོད་པ་མ་ཟད་སོ་སོ་སྒེར་གྱི་རྣམ་དཔྱོད་དང་བློ་གྲོས་གོང་འཕེལ་ཡོང་བ་ལ་ཡང་ཧ་ཅང་གི་ཕན་ཐོགས་ཡོད་ཅིང། སྒེར་གཉེར་ལོ་རྒྱུས་དཔེ་མཛོད་ཁང་འདིའི་དམིགས་ཡུལ་གཙོ་བོ་ནི་བོད་རིགས་དང་འབྲེལ་ཆེ་བའི་ལོ་རྒྱུས་སྤྱི་དང་ལྷག་དོན་དུ་བོད་ཀྱི་ལོ་རྒྱུས་རིག་པ་དང་གཞུང་ལུགས། ལོ་རྒྱུས་ཀྱི་ལག་ལེན་དངོས་ཐད་སྤྱད་ནས་རིན་ཐང་གི་ལྟ་ཚུལ་ཁ་སྣོན་རྒྱག་རྒྱུ་སོགས་ཡིན་པ་འགྲེལ་བརྗོད་གནང་བྱུང། གཞན་ཡང་སྒེར་གཉེར་ལོ་རྒྱུས་དཔེ་མཛོད་ཁང་དེ་ཉིད་གསར་འཛུགས་གནང་མཁན་མགོན་པོ་དོན་གྲུབ་ལགས་ནི་ཕྱི་ལོ་ཉིས་སྟོང་གཅིག་ལོར་བོད་ནས་རྒྱ་གར་ལ་བྲོས་འབྱོར་དུ་ཡོང་སྟེ་མ་སུ་རི་བོད་ཁྱིམ་སློབ་གྲྭ་ནས་སློབ་མཐར་སོན་པའི་རྗེས་ས་རཱ་མཐོ་སློབ་ཏུ་ལོ་རྒྱུས་ཐོག་གཙུག་ལག་རབ་འབྱམས་པའི་བསླབ་པར་མཐར་སོན་བྱུང། དེ་ནས Banaras Hindu གཙུག་ལག་སློབ་གཉེར་ཁང་དུ་དེང་རབས་རྒྱ་གར་གྱི་ལོ་རྒྱུས་དང་འཛམ་གླིང་ལོ་རྒྱུས་ཐོག་གཙུག་ལག་རབ་འབྱམས་པའི་བསླབ་པར་མཐར་སོན་བྱུང་འདུག་པ་མ་ཟད་བོད་ཁྱིམ་སློབ་གྲྭའི་མཐོ་རིམ་ལོ་རྒྱུས་དགེ་རྒན་གྱི་ཕྱག་ལས་ཀྱང་གནང་མྱོང་འདུག་ཅིང་ཁོང་གིས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་དཔེ་མཛོད་ཁང་དེ་ཉིད་ཆེད་འཛུགས་ཀྱི་དམིགས་ཡུལ་ནི། དེ་སྔོན་ཉིས་སྟོང་བཅུ་གསུམ་ཙམ་ནས་ཡོད་པ་དེ་ད་ཆ་མངོན་འགྱུར་བྱུང་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཐེ་ཝན་རྒྱལ་ཡོངས་ཀྱི་གྲོས་ཚོགས་དང་སྲིད་འཛིན་གྱི་འོས་བསྡུ་སླེབས་ལ་ཉེ་བའི་སྐབས་འདི་ལ

ཡང་ཨ་ར་བྷིན་ད་རཱཇ་ཁོ་བ་ཟེར་བས་འགོ་ཁྲིད་པའི་རྒྱ་གར་བྱང་ཤར་ཨ་སམ་མངའ་སྡེའི་ནང་ཨུལ་ཕ་ཟེར་བའི་གྱེན་ལོག་པས་མི་ལོ་བཅུ་གཉིས་ཙམ་རིང་རྒྱ་གར་གཞུང་དང་ལྷན་དུ་སྒྲིག་འཇགས་གྲོས་མོལ་བྱས་པའི་མཇུག་འབྲས་སུ་རྒྱ་གར་གཞུང་དང་ལྷན་དུ་ཞི་མཐུན་གྱི་ཆིངས་ཡིག་འཇོག་ཐུབ་པ་བྱུང་འདུག་དེའང་རྒྱལ་ས་ལྡི་ལིར། ཞི་མཐུན་གྱི་ཆིངས་ཡིག་འཇོག་པའི་མཛད་སྒོ་དུ་རྒྱ་གར་གྱི་ནང་སྲིད་བློན་ཆེན་ཨ་མིད་ཤ་མཆོག་དང་ཨ་སམ་མངའ་སྡེའི་དཔོན་རིགས་མཐོ་གྲས་ཧི་མཱན་ཏ་བིས་ཝ་སར་མ་ལགས་ཕེབས་ཡོད་པ་རེད་ད། ཡིན་ནའང་གྱེན་ལོག་ཤོག་ཁག་དེའི་ངར་ཐལ་ཆེ་བའི་ཡན་ལག་གི་འགོ་ཁྲིད་པ་རེ་ཤི་བྷ་རུ་ཝ་ཡིས་ཞི་མཐུན་གན་ཡིག་དེའི་ནང་ཆ་ཤས་ལེན་མེད་པ་རེད་ད། རྒྱ་གར་གྱི་པི་ཏི་ཨའི་གསར་ལས་ཁང་གིས་བཤད་པ་ལ་གཞིགས་ན་པ་རེ་ཤི་བྷ་རུ་ཝ་ཁོ་པ་རྒྱ་ནག་དང་མྱན་མར་གྱི་ས་མཚམས་སུ་གབ་ཡིབ་བྱས་ནས་བསྡད་ཡོད་པ་རེད་གདའ། ད་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་བྱུང་བའི་བོད་སྐོར་གྱི་གནས་ཚུལ་གལ་ཆེ་ཁག་ཕྱོགས་བསྡུས་དང་དཔྱད་ཞིབ་ཀྱི་རྩོམ་ཡིག་སྤེལ་བའི་སྐོར་ཆོས་སྐྱིད་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་བསྐྱར་དུ་གསན་རོགས།

གཉིས་སུ་གྱེས་པ་ནི་མི་དེ་ས་བདེན་ཏོ། དེ་ནི་སྤྱི་ཟླ་དགུ་པའི་ནང་མདོ་ལྷོ་མཛོད་དགེའི་རྩྭ་ཐང་མཚེའུ་སྙིང་ཐང་དུ། རྗེ་བླ་མ་གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་རིན་པོ་ཆེ་མཆོག་གིས་དཔལ་དུས་ཀྱི་འཁོར་ལོ་གི་དབང་ཆེན་ཐེངས་དང་པོ་གནང་བ་ལ་རྒྱ་ནག་གཞུང་གིས་བོད་མི་མང་པོ་འདུ་འཛོམས་མི་ཆོག་པའི་བཀའ་རྒྱ་བཏང་ནའང་བཀའ་རྒྱ་ལ་མ་ལྟོས་པར་མི་མང་ཁྲི་ཚོ་མང་པོ་འཛོམས་ཡོད་པའི་གནས་ཚུལ་བཀོད་འདུག་དེ་བཞིན་བཙན་བྱོལ་ཚེ་བཞེངས་པ་ཀ་བེད་སྤྱད་ཚོང་པ་རྡོ་རྗེ་བཀྲ་ཤིས་ལགས་ཀྱི་སྲིང་མོ་རྒན་པོ་གཅིག་ལགས་ཀྱིས་རྡོ་རྗེ་བཀྲ་ཤིས་ལགས་ཀྱི་རིན་ཤེད་ལྕགས་ཀྱི་སྣུམ་དགུ་པ་བསུ་ལྕགས་བཞི་སྙན་ཕུ་ནི། ལྕགས་ནི་ཡོངས་དང་ཞི་བའི་ངོ་རྒོལ་རིམ་པ་བརྩི་ཡས་པ་ལ། རྒྱ་ནག་ཞང་གི་ཉེན་རྟོག་པས་ཁོང་འཇིགས་བཟུང་དང་བཅའ་སྡོམ་བྱས་པ་ནས་ཚུད། དེ་མིན་ཡང་བྷེལ་ཇི་ཀའི་ཐོ་ཐང་དེ་མྱུལ་བ་བཀྲ་ཤིས་དབུ་མཚོ་ལགས། དེ་སྔ་ནིའུ་ཡོག་གི་བདུན་པ་ས་ཁོངས་ལ་སྒེར་སྦྱར་བྱས་པའི་རྒྱུ་མཚན་ཐོག་ནས་མི་ལོ་ལྔ་རིང་གི་བཙན་བྱོལ་གྱི་ཉེས་ཆད་བཅད་ནའང་མི་དེ་ངོ་རྒོལ་གྱི་ལས་འགུལ་སྤེལ་ཐབས་བྱས་པ་དང།

ད་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་སྔོན་མའི་མཚམས་ནས་མུ་མཐུད་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པ་གསན་རོགས།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་བར། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བླ་མ་མཆོད་པའི་བཀའ་ཁྲིད་བསྩལ་འདུག་པའི་ཚན་པ་དྲུག་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ཀུན་གཟིགས་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་མཆོག་གིས་བླ་མ་མཆོད་པའི་ཆོ་ག་ལྗགས་རྩོམ་མཛད་པའི་སྐབས་སུ། དབུ་ཡི་མཆོད་བརྗོད་དུ་དཔལ་ལྡན་ཟླ་བ་གྲགས་པའི་དབུ་མ་ལ་འཇུག་པ་རྩོམ་པའི་སྐབས་སུ། སྙིང་རྗེ་ཆེན་པོ་ལ་བསྟོད་ཕྱག་བགྱི་བ་ལྟ་བུ་དང། ནམ་རྒྱུན་ནས་གཞུང་ཆེན་དག་གི་དབུར་སངས་རྒྱས་དང། བྱང་ཆུབ་སེམས་དཔའ་སྤྱི་དང་བྱེ་བྲག་གང་ཞིག་ལ་བསྟོད་པ་བགྱི་བ་དང། གཞུང་ལ་ལའི་དབུར། བྱང་ཆུབ་ཀྱི་སེམས་ལ་མཆོད་པར་བརྗོད་པ་དང། ཡང་ན་ཤེས་རབ་ལ་མཆོད་པར་བརྗོད་པ། ལྷག་པའི་ལྷ་ལ་མཆོད་པར་བརྗོད་པ་སོགས་མཆོད་བརྗོད་མཛད་ཚུལ་སྣ་ཚོགས་ཤིག་བྱུང་ཡོད་པ་ལས། སྐབས་འདིར་དེ་དག་གང་ལ་ཡང་བསྟོད་མཆོད་མ་མཛད་པར། བླ་མ་ཉིད་ལ་མཆོད་པར་བརྗོད་ཡོད་པ་དང།

དེ་ནི་སྔགས་བླ་མེད་ཀྱི་ཟབ་ཁྱད་བསྟན་པ་ཡིན་ཏེ། སངས་རྒྱས་ཀྱི་སར། སྐུ་གསུམ་དེ་དག་གང་ནས་ཤར་བ་ཡིན་ནམ་སྙམ་ན། ལྷན་ཅིག་སྐྱེས་པའི་བདེ་བ་ལས་འཆར་བར་གསུངས་པ་སྟེ། ཐེག་པ་ཐུན་མོང་བ་དང་བསྡུར་ན་ཟབ་ཏུ་ཕྱིན་པ་སྟེ་མདོར་བསྡུས་ན། ལྷན་ཅིག་སྐྱེས་པའི་བདེ་བ་ཆེན་པོ་ལས་ཤར་བའི་སྐུ་གསུམ་གྱི་གོ་འཕང་སོགས། མཆོག་དང་ཐུན་མོང་གི། དངོས་གྲུབ་ཐམས་ཅད་འབྱུང་བའི་གཞི། བླ་མ་ལ་རག་ལས་པར་སོང་ཞིང། ཐེག་ཆེན་ཐུན་མོང་མ་ཡིན་པའི་གཞུང་འགའ་ཞིག་ཏུ། བླ་མ་མེད་པའི་གོང་རོལ་ན། སངས་རྒྱས་ཞེས་བྱའི་མིང་ཡང་མེད། ཅེས་སོགས་གསུང་ཚུལ་བྱུང་བས། འདི་དང་ཕྱི་མ་བར་དོ་ཐམས་ཅད་ལ། དངོས་གྲུབ་གང་ཞིག་འབྱུང་དང་མི་འབྱུང་གི་གཞི། བླ་མ་ཁོ་ན་ལ་རག་ལས་པ་གོ་བར་བྱ་བའི་ཆེད་དུ། བསྟན་བཅོས་འདིའི་མཆོད་བརྗོད་དུ། བླ་མ་ལ་གུས་ཤིང་ངོ་མཚར་མཛད་པ་སྟེ། དེ་དག་བླ་མ་གང་ལ་བསྟེན་ན།
ཨེ་ནི་སྔོན་ལས་དྲང་གནས་ཀྱི་ཚིག་རྙེད་པར་དཀའ་བ། དེ་དག་ཨེ་ནི་ཚིག། སྐུ་གསུམ་གྱི་གོ་འཕང། ཨེ་ནི་བདེ་བ་ཆེན་པོའི་རོལ་པ། སྐུ་གསུམ་གྱི་གོ་འཕང་ཟེར་ལབ་ན། མདོ་སྔགས་ཐུན་མོང་ཡིན་པ་རེད། བདེ་བ་ཆེ་ཟེར་བྱ་ཡོད་དུས་ད། སྔགས། བླ་མེད་ཀྱི་ད་སྔགས་ཀྱི་ཨེ་ནི་གོ་སར་གྱི་དོན་ཡིན་གྱི་རེད། དེ་འདྲ་ཡིན་པ་ཡིན་དུས་ད་ནི། ད། ཨེ་ནི་འོ་སྐུ་གསུམ། ཆོས་ལོངས་སྤྲུལ་གསུམ་གྱི་སྐུ་གསུམ།

ཨ་ནི། སྐད་ཅིག་སྐད་ཅིག་གཅིག་ཅེས་བྱ། སྐད་ཅིག་ལ་སྟེ། སྙིགས་དུས་ཀྱི་ཚེ་ཐུང་གཅིག་ལྟ་བུ་ལ་བདེ་བླག་ཏུ་སྩོལ་བར་མཛད་པས། མདོར་ན། འདོད་རྒུ་ཐམས་ཅད་ཨ་ནི། སྩོལ་བའི་དང་འདོད་རྒུའི་མཆོག་ཐམས་ཅད་སྩོལ་བར་མཛད་མཁན་ཡིད་བཞིན་གྱི་ནོར་བུ་ལྟ་བུའི། ཨ་ནི། ད་རྡོ་རྗེ་ཅན་ད་རྡོ་རྗེ་འཆང་མིན་འགྲོ་ད་རྡོ་རྗེ་འཆང། བླ་མ་བླ་མ་རྡོ་རྗེ་འཆང། ཨེ་ནི། བླ་མ་རྡོ་རྗེ་འཆང་ཟེར་སོང་བ་ཡིན་པ་རེད། ཨོ་འདུག་བྱས་ནས་དེ་ནས་འབྲེལ་བའི་ད་བླ་མ་རྡོ་རྗེ་འཆང་གི་ཞབས་ལ་ཞབས་ལ་ཡར་སྐུ་སོགས་བཏུད་སོང། ད་ནས་ཞེས་པའི་འབྱུང་ཁུངས་སྒྲ་བྱས་ནས་ད་བཏུད་ནས་ད་ག་རེ་བྱེད་རྒྱུ་རེད་བསམ་ན། ཨེ་ནི་བཏུད་ནས་ད་སྐབས་སུ་བབས་པའི་ད་ཅེས་ཀྱི་གུ་རུ་དེ་མཆོད་པར་བརྗོད་པའི་ད་ཡུལ་ཁྱད་པར་ཅན་ལ་མཆོད་པར་བརྗོད་པ་སྔོན་དུ་བཏང་ནས། ད་དགོས་པ་གང་ཇི་ལྟར་དགོས་པ་གང་ཇི་ལྟར་ལ་མཆོད་པར་བརྗོད་ནས་ད་བྱ་བ་བྱེད་ཡག་ཅིག་རེད་ལབ་ན། ཨ་ནི། སྐལ་བཟང་སློབ་མའི་ཕན་བདེ་མ་ལུས་པ་སྒྲུབ་པའི་ཐབས་མཆོག་གཉིས་པ་དང་བྲལ་བ་མདོ་རྒྱུད་དམ་པའི་མན་ངག་པད་ཚལ་ལས་འོངས་པའི་མེ་ཏོག་ཕྲེང་མཛེས་མགུལ་རྒྱན་སྤེལ་གསུངས་ཏེ། ད་བླ་མ་ལ་བཏུད་ནས་ཨ་ནི་བའི་སྐལ་བ་བཟང་པོ་དང་ལྡན་པའི

ཡིན་རྒྱུ་བས་དབུ་སེམས་གཉིས་ཀ་ལོག་གི་སྟོང་པ་ཉིད་ཀྱི་དོན་ཞེས་གསུང་གི་ཡོད་རེད་དེ། ཡིན་ནའི་ཅིག་སྟོང་པ་ཉིད་ཀྱི་དོན་ཕྲ་ཞིང་ཕྲ་བ་དེ་དབུ་མ་པ་ལ་དེའི་ནང་ཚན་ནས་དཔལ་ལྡན་ཟླ་བའི་ད་བཞེད་པའི་དབུ་མ་ཐལ་འགྱུར་བའི་ལུགས་ཀྱི་ད་སྟོང་པ་ཉིད་ཀྱི་ལྟ་བ་དེ་ད་ཟབ་ཤོས་ཆགས་ནས་ཡོད་པ་ཡིན་དུས་ཨ་ནི་དེ་འདྲའི་འདྲ་བའི་ཕྲ་ཞིང་ཕྲ་བའི། མདོར་ན་རྟེན་འབྱུང་སྟོང་པ་དང་སྟོང་པ་རྟེན་འབྱུང་གི་དོན། དེ་འདྲའི་འདྲ་བའི་ད་དབུ་མའི་ལྟ་བ། རྟོགས་ཡག་གི་བག་ཆགས་ཡོད་དེ། དེ་ལ་མོས་པ་ཡོད་དེ།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བླ་མ་མཆོད་པའི་ཆོ་ག་འདི་ཉིད་ཀྱི་མཆོད་བརྗོད་དུ་དངོས་གྲུབ་དང་བདེ་དགེའི་ལེགས་ཚོགས་ཐམས་ཅད་གང་ནས་འབྱུང་བའི་གཞི། བླ་མ་ཉག་གཅིག་ཡིན་ཚུལ་གྱི་སྒོ་ནས་བསྟོད་ཕྱག་མཛད་པའི་མཇུག་ཐོག་ཏུ། རྡོ་རྗེ་ཅན་ཞབས་པད་མོར་གུས་བཏུད་ནས། ཞེས་ལྷག་བཅས་ཀྱི་སྒྲ་སྦྱར་ཏེ། བླ་མ་ལ་མཆོད་པར་བརྗོད་པ་སྔོན་དུ་བཏང་ནས། ད་ནི་ལས་གང་ཞིག་བགྱི་བར་བསྟན་པ་ནི། སྐལ་བཟང་སློབ་མའི་ཕན་བདེ་མ་ལུས་པ། སྒྲུབ་པའི་ཐབས་མཆོག་གཉིས་པ་དང་བྲལ་བ། མདོ་རྒྱུད་དམ་པའི་མན་ངག་པད་ཚལ་ལས། འོངས་པའི་མེ་ཏོག་ཕྲེང་མཛེས་མགུལ་རྒྱན་སྤེལ་ཞེས་གསུངས་ཏེ། མདོ་སྔགས་གཉིས་ཀྱི་གནད་འདུས་ཤིང། འབྲས་བུ་རྡོ་རྗེ་ཐེག་པའི་རྒྱུད་སྡེ་གོང་མ་བླ་མེད་ཀྱི་རྒྱུད་ནས་བྱུང་བའི། ཟབ་ཆོས་མཐར་ཐུག་ལ་ཉན་ཅིང་ཉམས་སུ་བླང་བའི་སྐལ་བ་བཟང་པོ་དང་ལྡན་པའི་སློབ་མ་ཞེས་བསྟན་བཅས་འདིའི་ཆེད་དུ་བྱ་བའི་གདུལ་བྱ་ངོས་བཟུང་བ་དང། གདུལ་བྱ་དེ་དག་གི་མི་ཚེ་འདི་དང་ཚེ་རབས་ཕྲེང་བརྒྱུད་ལ་ཕན་པ་དང་བདེ་བ་ཉག་གཅིག་སྒྲུབ་པར་བྱེད་པའི་རྒྱུའམ། འདི་ལས་ལྷག་པའི་ཐབས་ལམ་མཆོག་ཏུ་གྱུར་པ་གཞན་ཞིག་འཇིག་རྟེན་འདིར་གཏན་ནས་མེད་ངེས་ཀྱི་གདམས་པ་སྦྱིན་པར་བྱ་བ་ཡིན་ཏེ། འདི་ནི་རྒྱལ་བའི་བཀའ། མདོ་རྒྱུད་ཐམས་ཅད་ཀྱི་མན་ངག་གི། སྙིང་པོའི་ཡང་སྙིང་ཐམས་ཅད་འདུས་ནས་ཡོད་པའི་རྒྱུ་མཚན་གྱིས། དཔེར་ན། བལྟས་ན་ཡིད་དུ་འོང་ཞིང། དྲི་དང་རོ་དང། བཅུད་དང་ནུས་པ་ལ་སོགས་པ་ཕུན་སུམ་ཚོགས་པའི། མེ་ཏོག་བགྲང་ལས་འདས་པའི་སྐྱེད་ཚལ་དུ། ཆེས་མཆོག་ཏུ་གྱུར་པ་དང། གོང་ན་མེད་པའི་མེ་ཏོག་འབྲས་བུ་དང་བཅས་པའི། འཕྲེང་བ་མཚར་དུ་དངར་བ། གསང་སྔགས་རྡོ་རྗེ་ཐེག་པའི་ཆོས་ཟབ་མོ་ཉན་པའི་སྣོད་ལྡན་གྱི་སློབ་མ་རྣམས་ཀྱི་རྣམ་དཔྱོད་ཀྱི་མགུལ་པ་མཛེས་པའི་རྒྱན་དུ་སྤེལ་བར་བྱའོ་ཞེས་བསྟན་བཅོས་འདི་རྩོམ་པར་དམ་བཅའ་བར་མཛད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས་སྐབས་འདིར་སྐལ་བ་བཟང་པོ་ཡིན་སྟངས་དེ་ལ་རྒྱ་ཆེ་ས་དང་གཏིང་ཟབ་ས་ནས་འགྲེལ་བཤད་རྒྱག་པའི་དབང་དུ་བྱས་ན་དད་པའི་ཆ་ནས་བླ་མ་ལ་སངས་རྒྱས་དངོས་ཀྱི་འདུ་ཤེས་སྐྱེ་ཐུབ་པ་ཞིག་དང། ཤེས་རབ་ཀྱི་ཆ་ནས་ནང་པའི་གྲུབ་མཐའ་སྤྱི་དང། དབུ་སེམས་གཉིས་ཀྱི་གྲུབ་མཐའ་གཉིས་དང། དབུ་མ་བའི་ནང་ནས་ཀྱང་མགོན་པོ་ཀླུ་སྒྲུབ་དང། སངས་རྒྱས་བསྐྱངས། དཔལ་ལྡན་ཟླ་བ་གྲགས་པའི་དབུ་མ་ཐལ་འགྱུར་བའི་ལུགས་ཀྱི་ཟབ་མོ་སྟོང་པ་ཉིད་ཀྱི་ལྟ་བ་སྟེ། རྟེན་འབྱུང་གི་དེ་ཁོ་ན་ཉིད་ལ་ཕྲ་ཞིང་ཕྲ་བ་རྟོགས་པའི་མོས་པ་དང་བག་ཆགས་ཡོད་པ་ཞིག་དང། ད་དུང་ཐབས་ཀྱི་ཆར་གཏོགས་པའི་ཉམས་ལེན་གྱི་དབང་དུ་བྱས་ན། ནམ་ཕྱིར་རྒྱུན་གཏན་ནས་རང་ཉིད་གཅིག་པུའི་བདེ་སྡུག་ཁོ་ན་ལ་འཐོམས་ནས་སྡོད་མཁན་དེ་འདྲ་མིན་པར། བགྲང་ལས་འདས་པའི་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་སེམས་འཁུར་ལེན་པ་དང། ཕན་པའི་བསམ་པ་བཅོས་མ་མ་ཡིན་པ་ཡོད་པའི་རྨང་གཞིའི་སྟེང་ནས། བླ་མ་དགེ་བའི་བཤེས་གཉེན་ལ་ཚད་ལོངས་བའི་མོས་གུས་དང་བཅས། དེ་ཡིས་གདམས་པ་དང་མན་ངག་ཉམས་སུ་བླང་ཐུབ་པ་ཡིན་ན། ཚེ་གཅིག་ལུས་གཅིག་ལ། རྒྱལ་བ་རྡོ་རྗེ་འཆང་གི་གོ་འཕང་བརྙེས་ཐུབ་པ་ཡིན་ཕྱིར། ཕྱོགས་གང་ནས་བལྟས་ཀྱང་དེ་འདྲའི་གདུལ་བྱ་སློབ་མ་ལ། སྐལ་བ་བཟང་པོ་ཞེས་པའི་ཐ་སྙད་དེ་འཇུག་པས་མ་ཚད། འཕྲལ་དང་ཡུན་གྱི་ལེགས་ཚོགས་མཐའ་དག་སྒྲུབ་པར་བྱེད་པའི་ཐབས་མཆོག་གཉིས་པ་མེད་པ་དེ། བླ་མའི་རྣལ་འབྱོར་ཆགས་ཀྱི་ཡོད་པ་དེ་ཡིན་ལ། གནད་འདི་གཉིས་ནི། ང་ཚོས་ངེས་པར་དུ་ཤེས་དགོས་པའི་སྐབས་འདིའི་བསླབ་དོན་ཆགས་ཀྱི་ཡོད་པ་དེ་ཡིན། ཉན་མཁན་གྲོགས་པོ་རྣམ་པ། ཨོ་ད་ག་ནང་བཞིན་གྱི་ཐབས་ཀྱི་ཉམས་ལེན་གྱི་ཆ་ནས། རང་གཅིག་པུ་བའི་གཙོ་བོར་བསམ་པ་མ་ཡིན་པར་མཐའ་ཡས་པའི་མ་རྒན་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་ཡ། ཨོ་ད་ཅིག་སེམས་ཁུར་བླངས་ཏེ་ངས། ཕན་པའི་བསམ་པ་བཟང་པོ་ཡོད་བསྡད་པ། ད་དེ་འདྲས་ཅིག་གིས་ཨེ་ནི་སློབ་མ་དེས་དངོས་གནས་རང་ཨེ་ནི་རེ་དང་ཅིག་བླ་མའི་རྣལ་འབྱོར་འདི་ལྟར་བླ་གང་འདྲ་ཡིན་ནི་བའི་མཚན་ལྡན་གྱི་ཨེ་ནི་བའི་དགེ་བའི་བཤེས་གཉེན་གྱི་མགོན་དང་བཅས་ནི་ཨེ་ནི་དེས་བའི་གདམས་པ་དང་རྗེས་སུ་བསྟན་པ་ཚང་ལ་མ་ནོར་བ་ཞིག་ཉམས་སུ་ལེན་ནི་བྱུང་ན་བའི་ཨེ་ནི་སངས་རྒྱས་ཀྱི་གོ་འཕང་བདེ་བླག་ཏུ་ཐོབ་པར་བྱེད་ཀྱི་ཡོད་པ་ཡིན་དུས་ནི་དེ་འདྲས་གནས་པའི་ད་སྐལ་བ་བཟང་པོའི་དང་སློབ་མའི་ཨེ་ནི་འཕྲལ་དུ་དང་དགའ་ཕྱོགས་དང་ཕན་བདེ་ལེགས་འདོད་པའི་ཡང་ན་འཕྲལ་དུ་ཕན་པའམ་ཕུགས་སུ་བདེ་བའམ། ཡང་ན་འཕྲལ་དུ་བདེ་བའམ་ཕུགས་སུ་ཕན་པ་གང་ཟེར་ནས་མ་ཟེར་ནས་དེ་འབྲེལ་འབྲེལ་བའི་དང་འཕྲལ་ཡུན་གྱི་བའི་ལེགས་ཚོགས་ཕན་བདེ་མ་ལུས་པ་སྒྲུབ་པའི། ཡང་ན་ཐབས་མཆོག། དང་དེ་ལས་དེ་ལས་གཞན་དུ་ཐབས་གཞན་གཉིས་པ་མེད་དེ་ངེས་ཀྱི། ཡང་ན་བ་དང་ཐབས་མཆོག་ཏུ་གྱུར་པ་དེ། ཨེ་ནི་བླ་མའི་རྣལ་འབྱོར་དེ་ཡིན་པ་རེད། བླ་མའི་རྣལ་འབྱོར་དེ། བོད་ཀྱི་བླ་མས་རང་བཟོ་གནང་བའང་མ་ཡིན་པ། མིང་གར་བཏགས་ནས་མ་བཏགས་ནས་དོན་དེ་ཉིད་དེ་གོང་དུ་ཞུས་པ་ནང་བཞིན་བྱས་ནས། སྟོན་པ་བཅོམ་ལྡན་འདས་ཀྱིས་ཨེ་ནི་ད་ཅིག་མདོ་རྒྱུད་མང་པོ་ནས་ད་ག་ད་འདི་པའི་གནད་འགག་ཅིག་གསུངས་ནས་ཡོད་པ་ཡིན་དུས་ད། སྟོན་པ་ཉིད་ཀྱིས་བཀའ་ཨེ་ནི་མདོ་དང་རྒྱུད་སྡེ། ནས་བཀའ་སྩལ་ནས་ཡོད་བསྡད་པ། དེའི་དགོངས་དོན། ཨེ་ནི། འཕགས་བོད་ཀྱི་སྐྱེས་མཆོག་དམ་པ་རྣམས་ཀྱིས། ཨེ་ནི། ད་ཅིག་མདོ་རྒྱུད་ཀྱི་དགོངས་པའི་གནད་དྲིལ་ཏེ། ཨེ་ནི། བླ་མའི་མན་ངག་ལ་བརྟེན་ནས། ཨེ་ནི། བི་ཀ་སོགས་བི་ཀའི་བདེ་བླག་ཏུ་མ་དག་བསྒྲིགས་ནས་ད་ཅིག་ང་རང་ཚོ་བས་ཉམས་སུ་ལེན་བདེ་བ་དང། གོ་རྟོགས་བདེ་བ་དེ་འདྲ་ཡོང་ཡག་དོན་དག་ལ་ཡ། ཨེ་ནི། མན་ངག་གིས་ལེགས་པར་སྤྲས་ནས་ཡོད་བསྡད་པས། ད་བ་གདམས་པའི་རྒྱུན། འོ་ད་དེ་འདྲ་ཞིག་རེད། ཟེར་དུས་ཁོ་ཁུངས་བཙུན་པ་ཞིག་གོ་ཡོང་གི་འདུག་ག། དང། ངོ་བོའི་ཁྱད་པར་གཅིག་བརྒྱུད་པའི་ཁུངས་བཙུན་པའི་ད་ཁྱད་པར་འགའ་ཞིག་ཡོང་ས་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་བྱ་བའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
ཅེས་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན།